ལེས་ལི་ལགས་ནས་ཕྱི་ལོ་ཉིས་སྟོང་དྲུག་ནས་བཟུང་གཞུང་གི་གནས་སྐབས་ལས་ཀ་མེད་པའི་ལས་ཀ་འཚོལ་མཁན་རྣམས་ལ་གནང་བའི་སྐྱོབ་གསོ New Start ཞེས་པ་དེར་བརྟེན་བཞིན་ཡོད་འདུག་ཁོང་མོས་སྐྱོབ་གསོ་དེར་བརྟེན་ནས་འཚོ་ཐབས་མེད་པའི་སྐོར་འགྲེལ་བརྗོད་གནང་དོན།
ང་རང་འཚོ་ཐབས་མི་འདུག་སྤྱི་ཚོགས་ནང་མཉམ་ཞུགས་དང་མི་ཕན་ཚུན་འབྲེལ་བ་བྱེད་ཐུབ་ཀྱི་མི་འདུག་ལག་ཐོག་ཁ་པར་ནང་ཟླ་བ་རེར་སྒོར་སུམ་ཅུ་དང་ཁང་གླ་བདུན་ཕྲག་ལ་སྒོར་ཉིས་བརྒྱ་ཉི་ཤུ་སྤྲད་དགོས་དུས། སྨན་དང། གྱོན་ཆས་ལྷམ་ལྟ་བུ་དགོས་ངེས་གཞན་གང་ཡང་ཉོ་ཐུབ་པ་མི་འདུག་དེ་ཡང་འདས་པའི་ལོ་ཉི་ཤུ་རྩ་ལྔའི་ནང་གཞུང་གིས་རོགས་དངུལ་མང་ཉུང་ལ་འགྱུར་བ་གང་ཡང་བཏང་མེད་པར་བརྟེན་ཨོ་སི་ཀྲི་ལི་ཡའི་ནང་གཞུང་གི་སྐྱོབ་གསོ་ལ་བརྟེན་ཡོད་པའི་མི་གྲངས་འབུམ་བརྒྱད་ཙམ་ཞིག་ཉིན་རེར་སྒོར་བཞི་བཅུ་ལས་བེད་སྤྱོད་བྱེད་རྒྱུ་མེད་པ་ཡིན་འདུག Australian Council of Social Services། ཏེ་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གི་སློབ་སྟོན་པ་རྒན་པ Charmaine Crowe ལགས་ཀྱིས། སྤྱི་ཡོངས་སུ་འཚོ་བའི་འགྲོ་སོང་འཕར་བར་བརྟེན། གཞུང་གི་རོགས་དངུལ་དེ་ཡང་བདུན་ཕྲག་རེར་ཉུང་མཐར་སྒོར་བདུན་ཅུ་དོན་ལྔ་ཙམ་གྱིས་མང་རུ་གཏང་དགོས་ཞེས་ཁོང་མོས་གསུངས་དོན།

འོན་ཀྱང་ཨོ་སི་ཀྲི་ལི་ཡའི་གཞུང་གི་དངུལ་གཉེར་བ་སྐུ་ཞབས Josh Frydenberg ལགས་ཀྱིས་གཞུང་གིས་གནང་བའི་རོགས་དངུལ་མང་ཉུང་ལ་འགྱུར་བ་མེད་ཅེས་ཁོང་གིས།
New Start རོགས་དངུལ་ཐོབ་མཁན་གྱི་མི་གསུམ་ཆ་གཉིས་ཙམ་ལོ་གཅིག་གི་ནང་ཚུད་ལ་ལས་ཀ་རག་འགྲོ་བའི་གནས་སྟངས་ཤིག་ཆགས་ཡོད། གཞུང་གི་ངོས་ནས་མུ་མཐུད་ཁོ་ཚོར་ལས་ཀ་རག་ཐབས་སུ་ཁོར་ཡུག་བཟང་པོ་བསྐྲུན་རྒྱུ་ལས་ལྷག་པ་བྱེད་ཐབས་མེད།

དཔེ་མཛོད་ཁང་ལ་འགྲོ་ཐུབ་པ་མ་ཟད། ཟས་བཅུད་ལྡན་ཟ་ཐུབ་པ་དང་འཕྲོད་བསྟེན་དེ་བས་ཡག་པ་ཡོང་ངེས་རེད། ཡང་ཨོ་སི་ཀྲི་ལི་ཡའི་གཞུང་གི་ཁ་གཏད་ངལ་རྩོལ་ཆབ་སྲིད་ཚོགས་པས་གཞུང་གི་རོགས་དངུལ་མང་རུ་བཏང་བར་རྒྱབ་སྐྱོར་གནང་ཡོད་ཀྱང་དངུལ་གཉེར་གྱི་མགྲིན་ཚབ་སྐུ་ཞབས Jim Chalmers ལགས་ཀྱིས་སྒོར་ག་ཚོད་སྣོན་དགོས་པ་ཞིབ་ཕྲ་གསུངས་མེད་འདུག། སྟབས་མ་ལེགས་པ་ཞིག་ལ་ངེད་ཚོའི་ཚོགས་པས་རོགས་དངུལ་གྱི་ཚད་གཏན་འབེབས་བྱེད་ཀྱི་མེད། དབང་ཆ་དེ་ནི་གཞུང་འཛིན་མཁན་གྱི་གུ་ཡངས་ཚོགས་པ་ལ་ཡོད་པས་ཁོ་ཚོས་ད་བར་རོགས་དངུལ་མང་རུ་མ་བཏང་བའི་རྒྱུ་མཚན་གང་ལ་ཐུག་ཡོད་པ་གསལ་བཤད་བྱེད་དགོས། གསར་འགྱུར་དེ་ནི SBS གི་གསར་འགོད་པ Amy Hall ལགས་ཀྱིས་ཕྱོགས་བསྒྲིགས་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན།